རྣམ་པ་ལྷན་རྒྱས་ཁམས་བཟང་ཁྱེད་རྣམས་ཀྱིས་དུས་ལྟར་དུ་ཁྲ་མོ་གླིང་གི་གཏམ་རྒྱུད་ཀྱི་ལེ་ཚན་འདི་ཉིད་གསན་པར་དགའ་བསུ་ཞུ། ང་ལེ་ཚན་འདིའི་སྙན་སྒྲོན་པ་གོ་ཐའི་གེ་ཡིན། དེ་རིང་ཡང་ངས་ཁྱེད་རྣམས་ཀྱི་སྙན་ལམ་དུ་ཁྲ་མོ་གླིང་གི་གཏམ་རྒྱུད་ཀྱི་ལེ་ཚན་ལས་ཁ་སང་གི་འཕྲོས་ཏེ་རྒྱ་ཚ་དང་སེང་བློན་གཉིས་པོ་ཇི་ལྟར་འཕྲད་པའི་སྐོར་ནས་མུ་མཐུད་དེ་ཞུ་རྒྱུ་ཡིན། སེང་བློན་ཕྱིར་ཕོ་བྲང་དུ་སླེབས་ནས་རིམ་བཞིན་དྲག་སྐྱེད་བྱུང་ཡང་བུ་དང་ཆུང་མ་དྲན་པའི་གདུང་བ་ནི་སྔར་བཞིན་གནས། སླར་ཡང་འཚོལ་བར་འགྲོ་རྩིས་བྱེད་ཀྱིན་མེད་ཀྱང་གཞན་ལ་ཁ་ཡའང་མི་བྱེད་པར་གཅིག་པུར་གང་སར་འཁྱམས་འགྲོ་མཁན་ཞིག་ཏུ་གྱུར། སེང་བློན་གྱིས་རང་ཉིད་སྲོག་སྐྱོབ་མཁན་དེ་སུ་ཡིན་པ་ཤེས་ཀྱི་མེད་ལ་བསམ་བློ་ཇི་ལྟར་བཏང་ཡང་གཟུགས་དབྱིབས་དང་གདོང་རིས་ཇི་འདྲ་ཞིག་ཡོད་པའང་དྲན་སོས་ཀྱི་མེད། སྤྱི་དཔོན་གྱིས་སེང་བློན་སྲོག་བསྐྱབས་པའི་བཀའ་དྲིན་གསོ་རྒྱུར་མི་དེ་རྩད་གཅོད་བྱེད་མཁན་མངགས་པ་དང་ཁྱི་ཤ་བུ་ལ་སྐད་ཆ་ཐེངས་མང་དྲིས། ད་དུང་ཁོས་བཤད་པ་ལྟར་དུ་ལྷ་རིས་མཁས་པས་འདྲ་རིས་མང་པོ་བྲིས་ནས་འདྲ་ལྟ་བཅུག་རྗེས་ཕྱོགས་བཞིར་འཚོལ་དུ་བཏང་ཡང་ཁུངས་སྣེ་ཙམ་ཡང་རྙེད་མ་ཐུབ། ཁྱི་ཤ་བུ་ཡིས་ཟེར་ན་མི་དཀར་རྟ་དཀར་མཛེས་ཤིང་ཡིད་དུ་འོང་བ་མི་ཡི་བུ་རེད་ཅེས་ན་ཡིད་ཆེས་དཀའ་བ་ཞིག་ཡོད་པ་དང། སེང་བློན་ཁོང་ཚང་དུ་བསྐྱལ་རྗེས་གློ་བུར་དུ་གར་སོང་ཆ་མེད་དུ་གྱུར་པ་སོགས་རྫུ་འཕྲུལ་ལྡན་པའི་ལྷ་ཡི་བུ་དང་འདྲ་བ་ཞིག་ཏུ་འགྲེལ་བཤད་བརྒྱབ་པ་ལས་འགའ་རེས་ལྷ་ཆེན་ཚངས་པ་དཀར་པོའི་སྤྲུལ་པ་རེད་ཟེར་བ་དང། འགའ་རེས་གཉན་ཆེན་རྨ་རྒྱལ་སྤོམ་རའི་སྤྲུལ་པ་རེད་ཅེས་གླེང། དེ་ལྟར་གླིང་པ་རྣམས་ཀྱིས་ལྷ་ཚངས་པ་དང་རྨ་སྤོམ་ར་ལ་བཀའ་དྲིན་གཏང་རག་གི་མཆོད་བསྟོད་བྱེད་ཤུགས་ཆེ་རུ་གཏོང་བ་ལས་སྲོག་སྐྱོབ་མཁན་དེ་མི་ཞིག་ཡིན་པའི་ཡིད་ཆེས་ཇེ་ཆུང་དུ་གྱུར་ཏེ་མཐར་གཏིང་བརྗེད་དུ་ཕྱིན། འོན་ཀྱང་སྲོག་སྐྱོབ་མཁན་གྱི་མི་དེ་ནི་གང་ཞིག་སྲོག་བསྐྱབས་པའི་མི་དེ་ཡི་གདོང་རིས་ངོ་མདོག་རྣམས་ད་དུང་ཡང་བརྗེད་མེད། འགོག་བཟའ་མ་བུ་གཉིས་པོ་རྨ་ཁུག་ཏུ་ཡོད་བཞིན་དུ་སེང་བློན་གྱིས་རྨ་ཡུལ་སྟོད་སྨད་བར་གསུམ་དུ་བཙལ་ཡང་མ་རྙེད་པའི་རྒྱུ་མཚན་ལ་ཤོད་སྟངས་མི་འདྲ་བ་ཁ་ཤས་ཡོད། འགའ་རེས་ཟེར་ན་སེང་བློན་འགོག་བཟའ་མ་བུ་གཉིས་དང་མཉམ་དུ་བསྡད་ན་ཇོ་རུའི་འདྲེ་སྲིན་བྱུར་གསུམ་འདུལ་བ་ལ་བར་ཆད་ཡོང་གི་ཡོད་སྟབས། སྤྲུལ་པ་བསྟན་ནས་མཐོང་མ་བཅུག་པ་རེད་ཟེར། འགའ་རེས་ཟེར་ན་ཇོ་རུའི་མདུན་དུ་ཐོག་མར་ཡོང་མཁན་དེ་གླིང་ལ་གདན་འདྲེན་ཞུ་མཁན་ཞིག་ཡིན་ན་རྒྱལ་པོ་བྱེད་པའི་རྟེན་འབྲེལ་ཡོད་པ་དང། རྗེས་འདེད་བྱེད་མཁན་ཞིག་ཡིན་ན་རྟེན་འབྲེལ་ལོག་གི་ཡོད་པས་ཇོ་རུས་མཐོང་དུ་མ་བཅུག་པ་རེད་ཟེར། འགའ་རེས་ཟེར་ན་ཁྲོ་ཐུང་གིས་བསམ་ནག་བྱས་ཏེ་སེང་བློན་དང་རྒྱ་ཚ་སོགས་ཀྱིས་འཚོལ་ཏེ་མཐུན་རྐྱེན་སྦྱོར་མི་ཐུབ་པའི་ཆེད་དང། འགོག་བཟའ་མ་བུ་གཉིས་པོ་སྦྲ་བཞག་ནས་ཕྱི་ལ་ཕྱིན་ཚེ་སླར་ལོག་མི་ཐུབ་པའི་ཆེད་དུ། སྦྲ་རུལ་ཨང་ག་གསེར་ལྡིང་གི་ལྷན་པའི་གསེབ་ན་ཕྱོགས་བཞིར་སྒྲིབ་ཤིང་བཞི་བཅུག་ཡོད་པས། ནང་ནས་ཕྱིར་མཐོང་བ་ལས་ཕྱི་ནས་བལྟས་ན་འདོམ་པ་གང་གི་འཁྲིས་སུ་སླེབས་ན་མ་གཏོགས་གང་ཡང་མཐོང་མི་ཐུབ་ཟེར། ཇོ་རུ་ནི་སྤྱང་གྲུང་ལྡན་པ་ཞིག་ཡིན་པས་སྐབས་རེར་སྒྲིབ་ཤིང་རྣམས་ཕྱིར་བླངས་ནས་ལོགས་སུ་སྦས་ཀྱི་ཡོད་པ་དང། སྐབས་རེ་ཕྱི་ལ་འགྲོ་སྐབས་སྦྲ་དང་འདོམ་པ་གཅིག་ཙམ་དུ་ས་རྟགས་རྡོ་རྟགས་བཞག་ནས་ཕྱིན་ཏེ་རྨ་ཁུག་བརྒྱུད་ནས་ཡོང་བའི་ཚོང་པ་རྣམས་དང་འགྲུལ་པ་རྣམས་བཅོམ་རྗེས་བྲོས་ནས་སྦྲ་ནང་འཛུལ་བ་རྣམས་རྗེས་འདེད་པས་གང་ཡང་མཐོང་མི་ཐུབ་སྟབས་ཨ་ཁུའི་སྒྲིབ་ཤིང་གིས་ཇོ་རུ་མ་སྨད་གཉིས་ལ་ཕན་ཐོགས་ཆེན་པོ་བྱུང་བ་རེད་ཟེར། སེང་སྟག་སེང་བློན། སྒེར་གྱི་སྐུ་སྲུང་དུ་འགྲོ་སྐབས་བསམ་ཡུལ་ལས་འདས་པ་ཞིག་ལ་དེ་ནི་སྔར་རང་གིས་བསྐྱབས་མྱོང་བའི་མི་དེ་ཡིན་པར་བཤད། ཕན་ཚུན་སྐད་ཆ་འདྲི་བཤད་བྱས་པས་ར་སྤྲོད་གསལ་པོ་བྱུང་བས་ཚང་མ་ཧང་སངས་པ་དང། སུ་ལའང་ཁ་ཡ་མི་བྱེད་པའི་སེང་བློན་ཡང་རབ་ཏུ་དགའ་ནས། བཀའ་དྲིན་མཚོན་པའི་སྣེ་ལེན་ཟབ་རྒྱས་བྱས་པ་དང་སྐད་ཆ་བཤད་འགོ་བཙུགས་ཏེ་རིམ་བཞིན་རྒྱུན་ལྡན་ལྟར་དུ་གྱུར་པས་ལྷག་པར་བཀའ་དྲིན་ཆེ་བར་གྱུར་ཅིང་ཚང་མ་དགའ་བ་རབ་ཏུ་འཕེལ། གླིང་ཚང་ལ་མཚོན་ན་སྤྱི་དཔོན་དང་སེང་བློན་གཉིས་ཀྱི་སྲོག་བསྐྱབས་མྱོང་བའི་བཀའ་དྲིན་ནི་ཆུང་ཆུང་ཞིག་ག་ལ་ཡིན། མི་མང་པོ་ཞིག་གིས་སེང་སྟག་ནི་གླིང་སྨུག་པོ་གདོང་གི་བརྒྱུད་པ་རྣམས་སྲུང་བའི་དོན་དུ། རྨ་སྤོམ་རའི་སྤྲུལ་པའམ་རྫུས་པོ་ཞིག་ཏུ་ངོས་འཛིན་བྱས་ཏེ། མཐོང་ན་ཕྱག་བྱེད་པ་དང་ཞྭ་ཕུད་པ་སོགས་དད་གུས་བྱེད་མཁན་ཧ་ཅང་མང་པོ་བྱུང། སེང་སྟག་གིས། ང་ནི་ཨ་ཕ་ཇག་པས་བསད་པའི་མི་སྤྱིར་བཏང་བ་ཞིག་ཡིན། ཞེས་འགྲེལ་བཤད་ཇི་ལྟར་བརྒྱབ་ཀྱང་དད་ལྡན་རྣམས་ལ་འགྱུར་བ་གང་ཡང་མ་ཐེབས་པར། སེང་སྟག་གི་མཚན་སྙན་ཉིན་རེ་བཞིན་ཇེ་མཐོར་འགྲོ་བཞིན་ཡོད། བསམ་གྲུབ་ཀྱི་མཚན་སྙན་ཡང་གླིང་ཡུལ་དུ་སྔར་ནས་རླུང་ལྟར་གྲགས་བཞིན་ཡོད་པ་དང། མ་ཡུམ་དངུལ་མོ་འཚོ་ནི་སྤྱི་དཔོན་ཆུང་དུས་སྐབས་ཀྱི་དགའ་རོགས་ཡིན་པའི་སྟབས་ཀྱིས་བསམ་གྲུབ་སྤྱི་དཔོན་གྱི་བུ་མ་ཡིན་པའི་ཁ་ཚོན་གཅོད་ཐུབ་ཀྱི་མེད། དེས་ན་ཁྲ་མོ་གླིང་གི་ཁྲིམས་ལུགས་ནང་བུ་ཕར་བདག་བུ་མོ་མར་བདག་ཅེས་འཁོད་པ་ལྟར་ཕ་ཡིས་བུ་བདག་སྤྲོད་པར་ཆ་རྐྱེན་ཅི་ཡང་མི་དགོས་སྟབས། སྤྱི་དཔོན་གྱི་འཆར་གཞིའི་གོམ་སྟབས་དང་པོ་ལེགས་འགྲུབ་བྱུང། སྤྱི་དཔོན་གྱི་འཆར་གཞི་དང་པོ་བསམ་གྲུབ་དང་སེང་སྟག་སོགས་དཀའ་རྙོག་གང་ཡང་མེད་པར་གླིང་ལ་སྡོད་ཆོག་པའི་ཐབས་ཤེས་དེ་ལམ་ལྷོངས་བྱུང་རྗེས། གོམ་སྟབས་གསུམ་པའི་འཆར་གཞི་ནི་གླིང་ཚོ་དྲུག་ཡོངས་ཁྱབ་ཀྱི་དྲག་རྩལ་འགྲན་ནས་དཔའ་ཐུལ་གྱི་གོ་རིམ་གཏན་འབེབས་དང་བཅོས་སྒྲིག་བྱེད་རྒྱུ་དེ་ཡིན། དེ་ནི་ཐབས་ཤེས་ཡག་པོ་ཞིག་ཅི་ལ་མིན་ཏེ་འགྲན་གྱིས་བསྡུར་ནས་བསམ་གྲུབ་དང་སེང་སྟག་སོགས་ཀྱི་དོ་ཟླ་མི་ཆོག་པ་རྣམས་ཀྱིས་དཔའ་ཐུལ་གྱི་གདན་ཐོབ་སྤྲོད་ཕྱོགས་ཐད་སྐད་ཆ་ཤོད་ཤེས་ཐབས་མེད་པ་དང། མཁས་པས་མཁས་པ་བཀུར་བ་དང་དཔའ་བོས་དཔའ་བོར་གཅེས་པར་འཛིན་ཞེས་པ་ལྟར་རྒྱ་ཚ་དང་གཉའ་ཚ་སོགས་སྤྱིར་བཏང་གི་དཔའ་ཐུལ་བརྒྱ་ཆ་དགུ་བཅུ་ལྷག་གིས་བསམ་གྲུབ་དང་སེང་སྟག་སོགས་ལ་དགའ་བསུ་བྱེད་ངེས་ཡིན་པ་ཐག་ཆོད་པས་ཡིན། དེས་ན་སྤྱི་དཔོན་གྱི་འཆར་གཞི་གསུམ་པ་དེ་ཡང་རིག་པ་རྣོ་ལ་ཞིབ་ཚགས་ཤིག་ཡིན་པ་བཤད་མ་དགོས་ལ་འགྲན་བསྡུར་གྱི་བྱེད་སྒོ་དེ་འདྲ་ཞིག་སྤེལ་ཐུབ་རྒྱུ་ཡིན་པ་ཡང་གླིང་གི་སྔ་རབས་ལུགས་སྲོལ་ལ་ཆ་རྒྱུས་ཏོག་ཙམ་ཡོད་མཁན་ཞིག་ཡིན་ན་གསལ་པོ་ཤེས་ཐུབ། སྐབས་དེར་གླིང་གི་རྒན་རབས་མང་པོ་ཞིག་གིས་བསམ་གྲུབ་དང་སེང་སྟག་གཉིས་པོ་ཡིད་ཐང་མ་ཆད་པར་སྤྲོ་བ་བསྐྱེད་ཆེད་དང། སྤྱི་དཔོན་གྱི་འཆར་གཞི་གསུམ་པ་དྲག་རྩལ་འགྲན་པའི་ལུགས་སྲོལ་སྔར་ནས་ཡོད་ལུགས་སོགས་ཕྲ་མོ་གླིང་གི་བྱུང་རབས་དང། ལུགས་སྲོལ་ངོ་སྤྲོད་བྱས་པ་ལྟར་ན། སྤྱིར་གླིང་ཞེས་པ་ནི་ཡུལ་གྱི་ཆེ་ཆུང་དང་རྒྱ་ཁྱོན་གྱི་ཚད་སྟོན་པའི་མིང་ཡིན་པ་ནི། བརྒྱ་དང་སྟོང་ཞེས་པ་གྲངས་མང་ཉུང་གི་ཚད་སྟོན་པའི་མིང་ཡིན་པ་དང་གཅིག་མཚུངས་ཡིན། གསུང་རབ་སྤྱི་ཡི་འགྲོ་སྟངས་ལྟར་ན་འཇིག་རྟེན། ཞིང། ཁམས། གླིང། ཡུལ། ལུང་པ་ཞེས་པ་རྣམས་ནི་ཡས་རིམ་བཞིན། གཅིག། བཅུ། བརྒྱ། སྟོང། ཁྲི། འབུམ་ཞེས་པ་གྲངས་ཀྱི་ཚད་སྟོན་པའི་མིང་དང་མཚུངས་པར་སྦྱར་ཆོག། གྲངས་ཀ་འབུམ་གྱི་ནང་དུ་ཁྲི་དང་སྟོང་ལ་སོགས་པ་འདུས་པ་ལྟར་དུ་འཇིག་རྟེན་གྱི་ནང་དུ་ཁམས་དང་གླིང་ལ་སོགས་པ་ཚང་མ་འདུས་པ་སྟེ་དེ་དག་རེ་རེ་ནི་འཇིག་རྟེན་གྱི་ཆ་ཤས་སམ་བྱེ་བྲག་རེ་རེ་ཡིན། དེ་བཞིན་རི་རབ་གཅིག་གིས་སྲོག་ཤིང་དུ་བྱས་པའི་གོ་ལ་ཧྲིལ་པོ་གཅིག་ལ་ཆ་བཞི་བགོས་པའི་ཆ་གཅིག་གི་ཚད་ལ་གླིང་ཞེས་བརྗོད་པ་ནི་ཤ་ཁོག་ཅིག་ཆ་བཞི་ལ་བགོས་པའི་ཆ་གཅིག་ལ་སྡེ་དང་རྒྱ་མ་གང་ཆ་བཅུ་ལ་བགོས་པའི་ཆ་གཅིག་ལ་སྲང་ཞེས་བརྗོད་པ་དང་གཅིག་མཚུངས་ཡིན། འོན་ཀྱང་ཕྱིས་སུ་མི་རྣམས་མིང་ཆེན་པོ་དང་རྫིག་པོ་ལ་དགའ་བར་གྱུར་ནས་ཡུལ་ལུང་ཆུང་ངུ་རེ་ལའང་གླིང་ཞེས་བཏགས་པ་དང། ཐ་ན་ལྕགས་རི་གཅིག་གིས་བསྐོར་བའི་དགོན་གྲོང་དང་སྐྱེད་མོས་ཚལ་སོགས་ལའང་གླིང་གི་མིང་འདོགས་པའི་སྲོལ་དར། བོད་ཀྱི་ཡུལ་འདིར་གཉའ་ཁྲི་ཡར་སྔོན་ནས་ཡུལ་བྱེ་བྲག་པ་ལ་གླིང་ཞེས་འདོགས་སྲོལ་དར་ཏེ་དབང་མཛད་བཅུ་ལས་ཀླུ་བདུད་གཉིས་ཀྱི་སྐབས་སུ་བོད་ཀྱི་ཁྱོན་འདི་སྲིད་འཛིན་ས་ཁུལ་དགུ་ལ་ཆ་བགོས་བྱས་པ་ལ་གླིང་ཞེས་བཏགས་པས་གླིང་དགུ་ཡོད་པར་བཤད། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་སླར་ཡང་བོད་ཀྱི་ཁྱོན་འདིར་སྲིད་འཛིན་ས་ཁུལ་ཁག་བཅོས་སྒྲིག་བྱས་ཏེ་ཁམས་བཞི་དང་གླིང་དགུ་གསར་དུ་བཙུགས་ནས་རྒྱལ་ཁམས་ཧྲིལ་པོ་འཛིན་སྐྱོང་བྱས། ཁམས་བཞི་ནི་མདོ་ཁམས་དང་སྨར་ཁམས་གཉིས་པོ་གཅིག་ཏུ་བསྡོམས་པ་ཁམས་གཅིག་དང། མདོ་སྨད་དང་དབྱར་མོ་ཐང་གཉིས་པོ་གཅིག་ཏུ་བསྡོམས་པ་ཁམས་སྐྱིད། ཙོང་ཁ་དང་གྱི་ཐང་གཉིས་པོ་གཅིག་ཏུ་བསྡོམས་པ་ཁམས་སྐྱིད་ཙོང་ཁ་ཆེ་བ་མན་ཆད་ནས་ལོང་ཤན་ལ་རྒྱུད་ཡན་ཆད། ཁམས་གཅིག་བྱས་ཏེ་ཁམས་ཆེན་པོ་རེ་རེ་ལ་བདེ་བློན་ནམ་ཞི་དཔོན་རེ་བསྐོས་ནས་སྔར་ས་ཁུལ་དེ་དག་ཏུ་དམག་དཔོན་ཚོས། ཞི་དྲག་གཅིག་ལྕོགས་བྱེད་པའི་ལམ་སྲོལ་མེད་པ་བཟོས། དེ་བཞིན་དབང་ཤུགས་ཆེ་བའི་སུམ་པ་སོགས་རྒྱལ་ཕྲན་འགའ་རེ་དང་དཔའ་སྡེ་ཁག་ཅིག་གི་མངའ་ཁོངས་རྣམས་སུ་གླིང་དགུ་གསར་དུ་བཙུགས་པ་ལས་བོད་སྟོད་སྨད་གང་སར་གླིང་ཞེས་ཐོགས་པ་མང་པོ་ཡོད་དོན་དེ་ཡིན། དེ་དག་གི་དཔོན་མགོ་ཐད་ཀར་བཙན་པོ་རང་གིས་བསྐོ་གཏོང་བྱེད་སྲོལ་ཡོད་པ་དང་དེ་ལྟར་བྱས་པའི་རྒྱུ་མཚན་ནི་མཐའ་མཚམས་ཀྱི་དམག་དཔོན་དང་རྒྱལ་ཕྲན་ཁག་གི་སྟོབས་ཤུགས་ཆུང་དུ་བཏང་ནས་ངོ་ལོག་གི་ཉེན་ཁ་མེད་པར་བཟོ་ཆེད་རེད་ཟེར། གླིང་དགུའི་དཔོན་མགོ་ཁག་ཅིག་ནི་དབུས་ནས་ཐད་ཀར་གཏོང་བ་དང་ཁག་ཅིག་ནི་ལུང་པ་དེ་གར་ཤུགས་རྐྱེན་ཆ་ཙམ་ཡོད་པའི་མི་སྣ་ལ་བསྐོ་གཞག་བྱས། འོན་ཀྱང་རྒྱལ་ཕྲན་དེ་དག་གི་ས་ཁོངས་གླིང་དགུ་ལ་བཅད་བགོས་བྱས་པ་དེས་རྒྱལ་ཕྲན་དཔོན་ཁག་མང་པོ་ཞིག་གི་ཁེ་ཕན་ལ་དོ་ཕོག་ཐེབས་ཀྱི་ཡོད་སྟབས་ཐབས་བརྒྱ་ཇུས་སྟོང་གིས་འགོག་རྐྱེན་བཟོ་བཞིན་ཡོད་པ་དང། གླིང་དཔོན་མང་པོ་ཞིག་ནི་སྟོབས་ཤུགས་དང་འཇོན་ཐང་གིས་མ་འདང་བའི་མི་ཡིན་ཙམ་ལས་ཚུགས་ཐུབ་པ་རེ་གཉིས་ལས་མ་བྱུང། དེ་དག་ལས་སྐྱེ་ཡི་ལུང་པར་ལྟེ་བར་བྱས་ནས་གླིང་གཅིག་བཙུགས་པའི་འགོ་དཔོན་ལ་ལྡོང་ཆོས་འཕན་ནག་པོ་ཞེས་པ་བསྐོ་གཞག་བྱས་པ་དང། རི་རྩེ་མོ་གསུམ་དེ་ལྡོང་ལ་ཐོབ་ལྡོང་ཞྭ་མགོ་མཐོ་བ་དེ་ཡིས་རེད་ཅེས་པ་ལྟར་སྐྱེ་ཡི་ལུང་པ་གཙོ་བོར་བྱས་པའི་རི་མཐོན་པོ་གསུམ་གྱི་རྩེ་མོར་གནས་ཤིང་ལུག་དཀར་པོ་དང་ནོར་ནག་པོ་འདྲེས་སྦྲ་ནག་པོ་དང་གུར་དཀར་པོ་འདྲེས་ནས་ཁྲ་ཆིལ་ལེར་ཡོད་པས་ན་དེ་ལ་གླིང་དཀར་ཁྲ་མོ་དཔོན་ལ་ཆོས་འཕན་ནག་པོ་ཞེས་འབོད་པ་བྱུང། ཆོས་འཕན་ནག་པོས་བཙན་པོ་གཉའ་ནས་གནོན་ཉམ་ཆུང་མཐའ་ནས་སྐྱོང་སྤྱི་ཕན་དྲང་སྙོམས་ཀྱིས་སྡེ་མགོ་འཚོས་པ་ལས་གསར་དུ་བཙུགས་པའི་གླིང་དགུ་ཡི་ནང་ནས་དར་རྒྱས་ཆེ་ཤོས་དང་ཚགས་ཚུད་ཤོས་སུ་གྱུར་སྟབས་བཙན་པོ་ངོ་མས་ཁོང་ལ་གསེར་ཡིག་གི་ཆེ་བསྟོད་དང་མི་རྒྱུད་ན་རིམ་གྱིས་གླིང་དཔོན་བྱེད་ཆོག་པའི་བཀའ་གཙིགས་གནང། སྤྱིར་ཁྲ་མོ་གླིང་གི་ཡུལ་དེ་ནི་བོད་འདི་ལ་སྟོད་སྨད་བར་གསུམ་དུ་ཕྱེས་པའི་སྨད་མདོ་ཁམས་སྒང་དྲུག་གི་ཁོངས་སུ་གཏོགས་པ་དང། རྒྱལ་ཕྲན་བཅུ་གཉིས་ལས་གསུམ་པ་དང་དཔའ་སྡེ་གསུམ་ལས་བར་གྱི་དཔའ་སྡེའི་ཁོངས་སུ་གཏོགས། འོན་ཀྱང་ཕྱིས་རྒྱལ་ཕྲན་འགའ་རེ་སྐྱེ་རྒུའི་ཅི་ཟུར་དུ་སྲིད་འཛིན་རིམ་པའི་མངའ་ཁོངས་གླིང་དགུ་བཙུགས་པ་དང། འགོ་དཔོན་རྣམས་ཐད་ཀར་བཙན་པོས་བསྐོ་གཞག་བྱས་པ་དེ་ནས་བཟུང་གླིང་ཁག་སོ་སོས་རྒྱལ་ཕྲན་ཁག་གི་བཀའ་ལ་བརྩི་མི་དགོས་པར་གྱུར། གླིང་དགུའི་འགོ་དཔོན་ཁག་ལ་གནང་བའི་བཙན་པོའི་བཀའ་གཙིགས་ནང་གླིང་ཁམས་ཀྱི་ཡུལ་དཔོན་ཆེན་མོ་ཞེས་འཁོད་ཡོད་ཀྱང་གླིང་པ་དམངས་ཀྱིས་དེ་ལ་རྒྱལ་པོ་ཞེས་འབོད། གླིང་གི་མི་རྒྱུད་འདི་ལ་མཚོན་ན་སྨུག་པོ་ལྡོང་རིགས་ཡིན་ལ། གནའ་བོའི་རིག་མཛོད་ཁག་ཏུ། ལྡོང་ལ་ང་ཆེ་བཅོ་བརྒྱད་ཡོད་དབུས་ལ་རིག་མོ་མན་ཆད་དང་ཚ་བ་བྲེ་དཀར་ཡན་ཆད་ལ། ཆེ་བཙན་ལྷ་གཡོག་ངར་བ་འདྲ་ཞེས་ལྡོང་གི་རུས་རྒྱུད་འདི་ཐོག་མའི་ཆར། དབུས་དམར་ལ་ལ་བརྒྱུད་ནས། ཚ་བ་སྒང་གི་གནས་མཆོག་རྡོ་རྗེ་བྲེ་དཀར་ཡན་ཆད་ལས་མེད་ཀྱང་ཕྱིས་དངུལ་རྫ་འབྲི་གསུམ་ནས་རྨ་ཁུག་བར་གྱི་ས་རྣམས་བཟུང་བ་འདི་བྱུང་བ་དང། དེ་དག་གི་ཚུལ་རིམ་བཞིན་བརྗོད་ན་གསལ་བས་འདིར་རྒྱས་བཤད་མི་དགོས། ཆོས་འཕན་ནག་པོ་འདས་ཁར་རང་གི་ཚ་བོར་གྱུར་པ། ཆོས་ལ་འཕན་གླིང་གི་རྒྱལ་པོ་བསྐོ་གཞག་བྱས་པ་དང། རང་གི་བུ་ལྷ་གཡག་རྒྱལ་ཁྲི་སྤྱང་རྒྱལ། དཔའ་འབུམ་རྒྱལ་གསུམ་ལ་སྡེ་ཤོག་ཆེན་རེ་རེ་སྤྲད་ནས་འཛིན་སྐྱོང་བྱེད་དུ་བཅུག་པ་ལས་སྟོད་གླིང་བར་གླིང་སྨད་གླིང་གསུམ་དུ་ཐོགས། མིང་རྒྱས་པ་ལ་སྟོད་གླིང་གསེར་པ་མཆེད་བརྒྱད། བར་གླིང་འོམ་བུ་ཚོ་དྲུག་སྨད་གླིང་དམུ་སྤྱང་སྡེ་བཞི་ཞེས་ཟེར། སྟོད་སྨད་བར་གསུམ་ནི་ས་བབ་མཐོ་དམན་གྱི་ཆ་ནས་ཡིན་པ་དང། འདིའི། གླིང་གསུམ་ནི་ཕྲ་མོ་གླིང་གི་ནང་གསེས་ཡིན་པ་ལས་གླིང་དགུའི་ཡ་གྱལ་བ་རེ་རེ་མ་ཡིན། གསེར་པ་འོམ་བུ་དམུ་སྤྱང་སོགས་ནི་ཆོས་འཕན་ནག་པོའི་བུ་གསུམ་གྱི་བཙུན་མོ་གསུམ་གྱི་རུས་མིང་སྟེ། ལྷ་གཡག་རྒྱལ་གྱི་མནའ་མ་གསེར་བཟའ། ཁྲི་སྤྱང་རྒྱལ་གྱི་མནའ་མ་འོམ་བཟའ། དཔའ་འབུམ་རྒྱལ་གྱི་མནའ་མ་དམུ་བཟའམ་དམུ་སྤྱང་བཟའ་བཅས་ཡིན། ཚ་བོ་ཆོས་ལ་འཕན་གྱིས་ཀྱང་བཙུན་མོ་གསུམ་བླངས་ནས་གླིང་དཀར་པོ་དར་ཞིང་རྒྱས་པར་བསྐྱངས་པ་དང། སྟོད་གླིང་སྨད་གླིང་བར་གླིང་གསུམ་དུ་མི་ཐེ་བའི་སྡེ་ཤོག་ཡོངས་རྫོགས་ཤོག་ཁ་གསུམ་དུ་བགོས་ནས་རང་གི་བུ་བཞི་ལ་འཛིན་སྐྱོང་བྱེད་དུ་བཅུག། སྡེ་ཤོག་ཁ་གཅིག་བཙུན་མོ་ཆེ་བའི་བུ་ཁྲོ་བོ་འཕན་ནམ་ཁྲོ་ཐུང་ལ་སྤྲད་པ་ཆེ་རྒྱུད་དང། སྡེ་ཤོག་ཁ་གཅིག་བཙུན་མོ་འབྲིང་བའི་བུ་ཁྲོ་བོ་རྒྱལ་ལམ་གཡུ་རྒྱལ་ལ་སྤྲད་པ་འབྲིང་རྒྱུད། སྡེ་ཤོག་ཁ་གཅིག་བཙུན་མོ་ཆུང་བའི་བུ་ཁྲོ་ཤེར་སམ་སྤྱི་དཔོན་དང། ཁྲོ་སེང་ངམ་སེང་བློན་ཐུན་མོང་དུ་སྤྲད་པ་ལ་ཆུང་རྒྱུད་དུ་ཐོགས། མིའི་རྗེས་པ་ལ་ཆེ་རྒྱུད་སྟག་རོང་ཤོག་ཁ། འབྲིང་རྒྱུད་གཟིག་རོང་ངམ་འབྲི་རོང་ཤོག་ཁ། ཆུང་རྒྱུད་འབུམ་པའི་ཤོག་ཁ་ཞེས་འབོད། ཤོག་ཁ་དེ་གསུམ་དང་གླིང་སྟོད་སྨད་བར་གསུམ་དང། དྲུག་ལ་གླིང་ཚོ་དྲུག་ལྷ་སྡེ་དཀར་པོ་ཞེས་འབོད། ཆོས་ལ་འཕེན་གློ་བུར་དུ་དགོངས་པ་རྫོགས་པས་གླིང་ཚོ་དྲུག་གི་རྒྱལ་པོ་སུ་ཞིག་བྱེད་མིན་རྩོད་གླེང་བྱུང། འགའ་རེས་ཁྲོ་ཐུང་ནི་བཙུན་མོ་ཆེ་བའི་བུ་ཡིན་པ་དང་མཐུ་ནུས་ཀྱང་ཆེ་ལ། ཡབ་ཆོས་ལ་འཕེན་གྱིས་ཀྱང་ཁྲོ་ཐུང་རྒྱལ་པོར་བསྐོ་རྒྱུ་ཁས་བླངས་ཟིན་པས་ཁྲོ་ཐུང་འོས་ཟེར། འགའ་རེས་སྤྱི་དཔོན་ནི་ཁོ་ཤེས་རྒྱ་དང་དྲང་སྙོམས་ཆེ་ལ། བུ་ཚང་མའི་ཆེ་མགོ་ཡིན་པས་སྤྱི་དཔོན་འོས་ཟེར། བུ་འབྲིང་བ་གཡུ་རྒྱལ་ནི་འདས་ཆུང་བ་སེང་བློན་ནི་ཆབ་སྲིད་འཛིན་པ་ལ་མི་དགའ། ཕུ་ནུ་གཞན་རྣམས་ནི་ཆོས་ལ་འཕེན་གྱི་བུ་རྣམས་དང་བསྡུར་ན་ཉེ་ཐག་རིང་ལ་སྟོབས་རྩལ་ཆུང་བས་རྒྱལ་ཁྲི་ལ་རྩོད་པའི་གླགས་མ་རྙེད། འོན་ཀྱང་ཁྲོ་ཐུང་རྒྱལ་པོ་བྱེད་པར་གླིང་ཆུང་འབྲིང་གཉིས་དང་སྨད་གླིང་གི་འདོད་པར་འབབ་ཀྱི་མེད་པ་དང། སྤྱི་དཔོན་རྒྱལ་པོ་བྱེད་པར་གླིང་ཆེ་རྒྱུད་དང་སྟོད་གླིང་བར་གླིང་རྣམས་ཀྱི་འདོད་པར་མ་བབས་ནས། གླིང་ཚོ་དྲུག་ལྷ་སྡེ་དཀར་པོ་དེ་སྲན་ཕུང་འཐོར་བ་ལྟར་དུ་ཆགས་ཉེན་གྱི་མཚམས་དེར། སྤྱི་སེམས་ཆེ་ཞིང་ཕུགས་རྒྱང་རིང་བའི་གླིང་གི་རྒན་རབས་ཚོས་གྲོས་བསྡུར་གཟུ་པ་ཚོས་ཕྱོགས་སུ་མ་ལྷུང་བའི་གཟུ་འཕངས་ཏེ། མཐར་ཁྲོ་ཐུང་དང་སྤྱི་དཔོན་སེང་བློན་གསུམ་པོས་ཐུན་མོང་གིས་གླིང་ཚོ་དྲུག་སྤྱི་ཡི་འགན་འཁུར་རྒྱུ་བྱས། དེ་ལ་གླིང་གི་རྒྱལ་པོ་མཆེད་གསུམ་ཞེས་འབོད་སྲོལ་དར། ནང་གསེས་ཐོབ་དང་གོ་ས་འདྲ་མཉམ་ཡིན་ཡང་ཡབ་ཆོས་ལ་འཕེན་གྱི་ཁྲི་ངོ་མ་ལ་སེང་བློན་བཞུགས་རྒྱུ་དང། ཁྲིམས་དང་ལས་ཀ་སྤྱི་དཔོན་དང་ཁྲོ་ཐུང་གཉིས་ཀྱིས་གཙོ་བོར་བྱེད་རྒྱུ། གདོང་གི་ལས་ཐམ་ཁྲོ་ཐུང་གིས་ཉར་རྒྱུ་དང་གདོང་གི་མ་ཡིག་སྤྱི་དཔོན་གྱིས་ཉར་རྒྱུ། གལ་ཆེའི་རིགས་རྣམས་གླིང་ཚོ་དྲུག་གི་དཔོན་འགོ་ཚང་འཛོམས་ཀྱིས་ཐག་གཅོད་བྱེད་རྒྱུ། ལས་ཟོག་ནོར་བུ་ཆ་བདུན་རྣམས་སྤྱི་པའི་རྟེན་དུ་འཇོག་རྒྱུ་བྱས་ནས་འགྲིག་ཙམ་བྱུང། སྐབས་དེ་དག་རིང་ཁྲོ་བོ་འཕན་གྱིས་གཙོ་བོར་རང་དོན་དང་རང་སྡེ་སྟག་རོང་ཚང་གི་ཁེ་ཕན་སྒྲུབ་ཀྱི་ཡོད་སྟབས་སྟག་རོང་དཔོན་པོ་ཁྲོ་ཐུང་ཞེས་འབོད་པ་ལས་གླིང་གི་སྤྱི་དཔོན་དང་རྒྱལ་པོ་སོགས་འབོད་མཁན་མང་པོ་མེད། ཁྲོ་བོ་སྐྱབས་ནི་དེ་ལས་ལྡོག་པ། རང་སྡེ་ཆུང་རྒྱུད་དང་ནང་མི་རྒྱབ་ཏུ་བསྐྱུར་ནས་གླིང་སྤྱི་པའི་ལས་དོན་ཁོ་ནར་སྒྲུབ་ཀྱི་ཡོད་པས་སྤྱི་དཔོན་དང་སྤྱི་དཔོན་རྒྱལ་པོ་ཞེས་འབོད།

ཤོད་སྲོལ་ཞིག་ལ། ཆོས་ལ་འཕེན་གྱི་མནའ་མ་དང་པོ་ནི། ཁྲོ་ཐུང་གི་མ། སྒ་བཟའ་ཡིན་པ་དང། མནའ་མ་ཕྱི་མ་གཉིས་ལེན་སྐབས་སྒ་བཟས་ཆོས་ལ་འཕེན་ལ་ཁས་ལེན་དམ་བཅའ་རེ་རེ་བྱེད་དུ་བཅུག་ཡོད། ཆོས་ལ་འཕེན་གྱིས་སྒ་བཟའ་ཆོས་ཀྱི་སྒྲོན་མ་མནའ་མ་བླངས་པ་ནས་ལོ་གསུམ་སོང་ཡང་བུ་མ་སྐྱེས་སྟབས། མནའ་མ་གཉིས་པ་ཞིག་ལེན་རྒྱུར་གྲོས་བྱས་པ་ན་སྒ་བཟས། གལ་སྲིད་མ་འོངས་པར་ང་ལ་བུ་སྐྱེས་ཚེ་གདོང་གི་ལས་ཐམ་སྤྲད་ནས་གླིང་གི་རྒྱལ་པོ་བྱེད་དུ་འཇུག་རྒྱུ་ཁས་བླངས་ན་མནའ་མ་གཉིས་པ་ལེན་ནའང་འགྲིག། ཅེས་བཤད་པ་ལྟར་དུ་ཁས་བླངས་པ་དང་དེ་ལ་ཡང་གནས་སྐབས་བུ་མ་སྐྱེས་སྟབས་མནའ་མ་གསུམ་པ་ཞིག་ལེན་རྒྱུར་གྲོས་བྱེད་སྐབས་ཡང་སྒ་བཟས། གལ་སྲིད་མ་འོངས་པར་ང་ལ་བུ་སྐྱེས་ཚེ་ཕ་ཟོག་གཡང་གི་བཞད་མོ་དང་འཕྲུལ་གྱི་ལྕང་དཀར་བེར་ཀ་གཉིས་ཀྱང་སྤྲད་རྒྱུ་ཁས་བླངས་ན་མནའ་མ་གསུམ་པ་ཞིག་ལེན་ནའང་འགྲིག། ཅེས་བརྗོད་པ་ལྟར་དུ་ཆོས་ལ་འཕེན་གྱིས་ཁས་བླངས། མནའ་མ་གསུམ་པ་རོང་བཟའ་ལ་བུ་ཁྲོ་བོ་ཞབས་ཞེས་པ་དང་མནའ་མ་རྒན་པ་གཉིས་ཀྱིས་སྨན་བསྟེན་རིམ་གྲོ་མང་པོ་བྱས་རྗེས། བུ་རུ་སྐྱེས་པ་ཁྲོ་ཐུང་དང་གཡུ་རྒྱལ་གཉིས་ཡིན། དེས་ན་ཁྲོ་ཐུང་གླིང་གི་རྒྱལ་པོར་མ་བསྐོས་ན་ཡབ་ཆོས་ལ་འཕེན་གྱི་དགོངས་པ་དང་འགལ་གྱི་ཡོད་ཀྱང་ཁྲོ་ཐུང་གི་བྱེད་ཕྱོགས་ལ་གླིང་པ་མང་པོ་ཞིག་སེམས་ཁྲལ་བྱེད་ཀྱི་ཡོད་པ་དང། ཡབ་ཀྱི་ཁས་བླངས་ནང་སྒ་བཟའི་བུ་གཅིག་པུ་གླིང་རྒྱལ་པོར་བསྐོ་རྒྱུའི་ས་ཁ་མེད་སྟབས་དཔོན་སོང་མཉམ་སྦྲགས་ཀྱིས་གླིང་སྤྱི་ཡི་ཆབ་སྲིད་སྐྱོང་བའི་ལམ་ལུགས་དེ་གསར་དུ་བཟོས་པར་གྲགས། ཁྲོ་ཐུང་གིས་རིང་ནས་སྙིང་ལ་བརྣག་པ་ལྟར་གླིང་ཚོ་དྲུག་ལྷ་སྡེ་དཀར་པོ་དེ་རང་གིས་གང་བཞེས་གང་བཤད་དང་རང་གི་ཡན་ན་སུ་ཡང་མེད་པ་རྒྱལ་ཁ་གཅིག་ཆོད་ཐུབ་པ་ཞིག་བྱེད་པ་ལ་ཕྱི་ནང་གསང་གསུམ་གྱི་སྟོབས་ཤུགས་མང་པོ་ཞིག་ལ་བརྟེན་དགོས་པ་ནི་བཤད་མ་དགོས། རྒྱུ་མཚན་དེས་ཁྲོ་ཐུང་རང་ཉིད་ཀྱིས་ཕྱོགས་གཅིག་ནས་མཐུ་དང་ངན་སྔགས་ལ་སྦྱོང་བ་དང། ཕྱོགས་གཅིག་ནས་མནའ་མ་ལྔ་བླངས་ཏེ་དྲག་རྩལ་མཆོག་ཏུ་མཁས་ཤིང་སྟག་ངར་མ་དང་འདྲ་བའི་བུ་དགུ་ཐམ་པ་སྐྱེད་སྲིང་བྱས། ད་དུང་རང་སྡེ་སྟག་རོང་དུང་མཚོ་འཁོར་མ་བུ་སྟག་ཧྲག་པ་བཅས་ལས་ཁྲོ་ཐུང་གིས་གླིང་སྤྱི་པའི་ཐོག་བཙན་ཤུགས་ངོམ་གྱིན་ཡོད་ཀྱང་སྤྱི་དཔོན་ཁོག་རྒྱ་ཆེ་ལ་ཐབས་ཤེས་ཆེ་བ་དང། གླིང་ཚོ་དྲུག་སྤྱི་ཡི་ཆ་ནས་ཀྱང་སྤྱི་དཔོན་ལ་བརྩི་བཀུར་དང་ཆ་འཇོག་ཆེ་བ་ཡོད་པས་ཉེན་ཚབས་ཆེ་བའི་རིགས་རྣམས་བཀག་འགོག་བྱེད་ཐུབ་ཀྱི་ཡོད། སེང་བློན་རང་ངོས་ནས་ཆབ་སྲིད་ལ་ཐེ་གཏོགས་མི་བྱེད་ཀྱང་གླིང་པ་བསམ་ཡོད་མང་པོ་ཞིག་གིས་ཁོང་སྤུན་གསུམ་གྱི་དབང་ཆ་དོ་མཉམ་ཡོང་ཆེད། སེང་བློན་དང་རྒྱ་ཚ་གཉིས་ལ་ཆེ་མཐོང་གཞན་ལས་ཆེ་བ་ལྟར་བྱེད་པ་ལས་ཀྱང་ཁྲོ་ཐུང། ཕྱོགས་གཅིག་གི་དབང་ཆ་སྤྱོད་པ་ལ་ཚོད་འཛིན་གང་འཚམ་བྱེད་ཐུབ་ཀྱི་ཡོད། གཞན་ཡང་གླིང་ཚོ་དྲུག་ནང་ཁུལ་དུ་གདན་ཐོབ་རྩོད་རེས་བྱེད་པ་དང་རྩྭ་ས་རྩོད་རེས་བྱེད་པ་མཛེས་མ་འཕྲོག་རེས་བྱེད་པ། དེ་དག་གི་ཁྲོད་དུ་མི་ཕོ་སྤུན་འབྲེལ་དང་ལུང་ཚན་ཕྱོགས་འཐེན་ཕྲན་ཙམ་རེ་ནི་ཡང་ཡང་ཡོང་གི་ཡོད་ཀྱང་ཕྱི་ཡི་དགྲ་ལ་ཐུག་ན་ཚང་མ་རྡོག་རྩ་ཆིག་སྒྲིལ་ཡིན་པས་སྐྱོན་ཆེ་བ་དེ་ཙམ་མེད། གང་ལྟར་ཁོང་སྤུན་གསུམ་གྱིས་གླིང་སྤྱི་པའི་དཔོན་པོ་བྱས་རིང་དཔོན་གནས་དང་དཔའ་ཐུལ་གྱི་གནས་རིམ་བསྐྱར་སྒྲིག་བྱས་པ་དང། མངའ་ཁོངས་རྒྱ་བསྐྱེད་བྱེད་པའི་འགོ་བཙུགས་ཤིང་ཐོག་མར་འགྱུར་བ་ནི། དཔའ་རྟུལ་དང་འགོ་དཔོན་ཁག་བཅོས་སྒྲིག་བྱེད་རྒྱུ་དེ་ཡིན། གླིང་གི་མེས་པོ་ཚོས་ཆོས་འཕེན་ནག་པོའི་བཀའ་དགོངས་ལྟར་གླིང་སྟོད་སྨད་བར་གསུམ་གྱི་འགོ་དཔོན་ནི་སྔར་རྒྱུན་བཞིན་ཕ་རྒྱུད་བུ་འདེད་བྱེད་རྒྱུར་འགྱུར་བ་གཏོང་མ་ནུས་པ་ཕུད། སྔར་ནས་རྩལ་འགྲན་བསྡམ་གྲབས་ཆེན་མོའམ་བསྡུས་མིན་ལ་འགྲན་རྒྱུག་ཆེན་མོ་ཞེས་དྲག་རྩལ་འགྲན་ཏེ། དཔའ་བརྟུལ་གྱི་གནས་རིམ་གཏན་འབེབས་བྱེད་སྲོལ་ཡོད་པ་ལྟར་དུ་སླར་ཡང་རྩལ་སྣ་འགྲན་པའི་ལམ་ནས་གླིང་ཆེ་འབྲིང་ཆུང་གསུམ་གྱི་དཔོན་འགོ་ཁག་ཅིག་གསར་བསྐོ་བྱས་པ་དང། དཔའ་མཛངས་ལྡན་པའི་སྟག་ཤར་གཞོན་པ་ཁག་ཅིག་དཔའ་བརྟུལ་ལ་གསར་དུ་བདམས། ལྷག་པར་འདས་གྲོངས་སུ་ཕྱིན་པའམ་ལོ་ན་རྒས་ནས་འགན་ཁུར་མི་ཐུབ་པའི་དཔའ་བརྟུལ་དང་ཡང་བརྟུལ་ཞེ་བརྟུལ་གྱི་གདན་ཐོབ་ཁག་ཅིག་འཕོ་འགྱུར་གྱིས་གསར་པ་བསྐོ་བཞག་བྱས་པ་དང། གླིང་ཚོ་དྲུག་སོ་སོའི་མི་འབོར་ལ་དཔགས་པའི་དམག་གྲངས་གཏན་འབེབས་ཀྱིས་དམག་དཔུང་གི་སྒྲིག་གཞི་དང་གོ་དེབ་གསར་བཟོ་བྱས། ཐོག་མའི་སྐབས་སུ་སྟོད་གླིང་གསེར་པ་མཆེད་བརྒྱད་ལ་དམག་གསེར་འཕྲུ་ཅན་དགུ་སྟོང་དགུ་བརྒྱ་དང། བར་གླིང་འོམ་བུ་ཚོ་དྲུག་ལ་དམག་དངུལ་འཕྲུ་ཅན་བདུན་སྟོང་བདུན་བརྒྱ། སྨད་གླིང་མུ་སྤྱང་སྡེ་བཞི་ལ་དམག་གཡུ་འཕྲུ་ཅན་སུམ་སྟོང་སུམ་བརྒྱ། ཆེ་རྒྱུད་སྟག་རོང་ལ་དམག་འཕྲུ་དམར་ཅན་དགུ་སྟོང་དགུ་བརྒྱ། འབྲིང་རྒྱུད་གཟིག་རོང་ལ་དམག་འཕྲུ་ཁྲ་ཅན་དགུ་སྟོང་དགུ་བརྒྱ། ཆུང་རྒྱུད་འབུམ་པ་ལ་དམག་འཕྲུ་དཀར་ཅན་དགུ་སྟོང་དགུ་བརྒྱ་བཅས་ཡོད། གཞན་ཡང་བོད་བཙན་པོའི་རྒྱལ་ཁྲིམས་གཞིར་བཟུང་ཡུལ་གྱི་ཐུན་མོང་མ་ཡིན་པའི་གནས་སྟངས་ལ་གཞིགས་ནས་ཁྲིམས་དང།

ཆིངས་སོགས་གཞི་བཙུགས་ནས་ཕོ་རྩལ་སྣ་དགུ་དང་མི་གསར་དྲག་པའི་རྩལ་སྣ་བཅོ་བརྒྱད་ལ་སྦྱོང་བ་བྱེད་སྲོལ་ཡོད་པ་དང། དཔའ་ཐུལ་དང་མཛངས་པ་དཔོན་དུ་བསྐོས་ཤིང་དམག་དཔུང་ལས་སྒྲིག་གི་ཚགས་ཚུད་པོ་ཡོད་པ་བཅས་ལས་ཁོང་གསུམ་པོ་གླིང་སྤྱི་ཡི་འགན་ཁུར་ནས་ལོ་བཅུ་པ་དེར་འགོག་གླིང་འཁྲུགས་སྐབས། འགོག་ཕ་ཚོ་བཅོ་བརྒྱད་བརླགས་ཏེ་རྒྱལ་ཁ་ཆེན་པོ་ཐོབ། འགོག་གླིང་འཁྲུག་དོན་སྐོར་ལ་ཤོད་སྲོལ་སྣ་ཚོགས་ཤིག་ཡོད། འགའ་རེས་ཟེར་ན། སྤྱི་དཔོན་བུ་ཆེ་བ་གཙོས་པའི་གླིང་གི་རྔོན་པ་མི་གསུམ་ཤ་བ་གསོད་དུ་ཕྱིན་པ་འགོག་ལ་སླེབས་པ་དང་ཁོང་གསུམ་གྱི་སྤྲ་བ་ཆུས་སྦངས་པས་མི་ཚང་ཞིག་ཏུ་མེ་སློང་དུ་ཕྱིན། འགོག་གི་འབྲི་གཡག་མང་པོ་ཞིག་རྐུ་ལ་ཤོར་བ་དང་སྐབས་འཁེལ་བས་རྐུན་མ་ཡིན་པའི་དོགས་པ་བྱས་ཏེ་མི་ཚང་དེས་ཁོང་གསུམ་པོ་ལ་བཟའ་བཏུང་སྤྲད་ནས་སྡོད་དུ་བཅུག་པ་དང། ལྐོག་ཏུ་ཆ་བརྒྱབ་སྟེ་ལུང་པའི་མི་ཚང་མ་རུབ་ནས་འཛིན་བཟུང་བྱས་ཚུལ་བཤད། མཐར་ཕན་ཚུན་འཁྲུག་འཛིང་ཤོར་ཡང་གླིང་པ་གསུམ་པོ་དཔའ་རྩལ་རྐྱེན་པས་ཇ་ཡུན་གཉིས་ཙམ་རིང་འཛིངས་ཀྱང་རྒྱལ་ཕམ་དབྱེར་མ་ཆོད། སྤྱི་དཔོན་གྱི་བུ་ཆེ་བས་མི་བཅུ་གྲངས་ཤིག་ལ་ཁ་གཏད་གཅོག་བཞིན་འཛིང་རེས་འདེད་རེས་བྱས། འཐག་མཁན་ཞིག་གི་འཁྲིས་སུ་སླེབས་པ་དང་འཐག་མཁན་དེའང་བུད་མེད་ཡིན་པས་དོགས་ཟོན་གཏན་ནས་མ་བྱུང། སྤྱིར་འགོག་ཡུལ་ན་ནོར་གནག་མང་ཞིང་སྦྲ་ལ་དང་དོད་ཆེ་བས་རྟག་པར་རེ་བ་འཐག་བཞིན་པ་མཐོང་རྒྱུ་ཡོད། སྤྱི་དཔོན་གྱི་བུ་ཆེ་བར་དོགས་ཟོན་མེད་པ་དང་བསྟུན་བུད་མེད་དེས་འཐག་ཟོར་བརྒྱབ་པ་ལྟག་པར་ཕོག་སྟེ་ཤུགས་དང་མནོལ་གྲིབ་ཀྱིས་དྲན་མེད་དུ་བརྒྱལ་རྗེས་མུ་མཐུད་འཐག་ཟོར་དང་རྡོ་རུབ་བརྒྱབ་ནས་བཀྲོངས། རྐྱེན་རྩ་དེ་ལ་བརྟེན་ནས་འགོག་གླིང་འཁྲུགས་པ་ལས་ཐོག་མའི་ཆར་གླིང་གིས་འགོག་ཡུལ་ལ་རྔམ་སེམས་འཆང་མེད་ཀྱང་མཐར་འགོག་ཕམ་ནས་ཀླུ་སྦྲ་དང་ཀླུ་ཟོག་ཏུ་གྲགས་པའི་སྦྲ་ནོར་མང་པོ་དང། ཀླུ་འབུམ་སོགས་རྟེན་གསུམ་ཀླུ་ནོར་མང་པོ་གླིང་གིས་ཕྲོགས། སྤྱི་དཔོན་གྱིས་དང་ཐོག་འདུམ་འགྲིག་ཡོང་ཐབས་ཀྱིས་གྱོད་གཏམ་ཡང་འགྲིག་ཐབས་མ་བྱུང། གླིང་གིས་ཟེར་ན་སྤྱི་དཔོན་གྱི་བུ་ཆེ་བའི་སྟོང་ལ་གསེར་སྲང་ཆིག་སྟོང་དགོས་པར་བཤད་པ་དང་འགོག་གིས་ཟེར་ན། དེ་ལྟར་ན་སྐབས་དེར་འགོག་མི་ལྔ་བསད་པ་ལ་ཁྱོན་བསྡོམས་གསེར་སྲང་ལྔ་སྟོང་དགོས་ཟེར། གླིང་གིས་ཟེར་ན་སྤྱིར་བཏང་མི་དཀྱུས་མ་ཞིག་གི་སྟོང་ལ་རྟ་ལྔའམ་ཡང་ན་གཡག་བཅུ། གསེར་སྲང་ལ་ཕབ་ན་ལྔ་ཡིན་ཟེར། འགོག་གིས་ཟེར་ན་གླིང་པ་ཆོས་རྒྱལ་དང་འགོག་གི་ཆོས་རྒྱལ་གཉིས། སྲོག་རིན་ཆེན་ཡོད་པ་འདྲ་འདྲ་དང་ཆུང་ཨ་མའི་གཅེས་ཕྲུག་འདྲ་འདྲ་ཡིན་པས་སྟོང་ལ་ཆེ་ཆུང་རྩ་བ་ནས་མི་བྱེད་ཟེར། གླིང་གིས་ཟེར་ན་རྔོན་པ་རྣམས་མེ་སློང་དུ་འགྲོ་བ་ལ་ལག་དང་པོ་ཞུགས་མཁན་འགོག་ཡིན་པས་ཆེ་བཤགས་འགོག་གིས་བྱེད་དགོས་ཟེར། འགོག་གིས་ཟེར་ན་འགོག་གི་ས་ལ་ཁྲིམས་འགལ་གྱིས་འཛུལ་ནས་རི་དྭགས་རྔོན་པ་དང་འབྲི་གཡག་བརྐུས་པས་ཞི་བཤགས་གླིང་གིས་བྱེད་དགོས་ཟེར། གླིང་གིས་ཟེར་ན་ལར་ནས་གླིང་ཁམས་ཀྱི་ཡུལ་དཔོན་ཆེན་མོ་ལ་གནང་བའི་བཙན་པོའི་བཀའ་གཙིགས་ནང། འགོག་ཕ་ཚོ་བཅོ་བརྒྱད་འདི་ཁྲ་མོ་གླིང་གི་ཁོངས་སུ་གཏོགས་པ་གསལ་པོ་ཡོད་ཟེར། འགོག་གིས་ཟེར་ན་དེ་ནི་འགོག་ཕ་ཚོ་བཅོ་བརྒྱད་ལ་མ་ཐུག་བར་གྱི་ས་རྣམས་གླིང་གི་ཡིན་པའི་དོན་ལས་འགོག་ཡུལ་གླིང་ལ་ཐེ་བའི་དོན་མིན་ཟེར། གོང་ལྟར་འདུམ་འགྲིག་མ་ཐུབ་པར་གྱོད་འཐོར་ནས་མཐར་ཕན་ཚུན་གཡུལ་བཀྱེས། གཅིག་ནས་གྱོད་ཀྱི་འདུམ་འགྲིག་མ་ཐུབ་པ་དང་གཉིས་ནས་ཁྲོ་ཐུང་གིས་འགོག་ལ་དམག་རྒྱག་རྒྱུ་ནི་རང་གི་སྟོབས་ཤུགས་ངོམ་སའི་གོ་སྐབས་ཤིག་ཏུ་མཐོང་གི་ཡོད་པ། གསུམ་ནས། སྤྱི་དཔོན་ནི་སྤྱི་དོན་ཁོ་ན་སྒྲུབ་མཁན་ཞིག་ཡིན་པས་རང་གི་བུ་ཡི་ཆེད་དུ་དགྲ་རྒྱག་དགོས་ལུགས་ལབ་ཤེས་ཀྱི་མ་རེད་ཅེས་གླིང་པ་དམངས་ནས་ཀྱང་རང་འགུལ་གྱིས་ཤ་ལན་ལེན་འདོད་བྱེད་ཀྱི་ཡོད་པ། བཞི་ནས་སྐབས་དེར་བོད་བཙན་པོའི་ཆབ་སྲིད་ཉམས་ཉེས་བྱུང་ནས་དབུས་ཕྱོགས་སུའང་ཚུལ་བཞིན་བཀོད་འདོམས་བྱེད་ཐུབ་ཀྱི་མེད་པ་དང། མཐའ་སྲུང་དམག་དཔུང་ཕན་ཚུན་འཁྲུག་ནས་མདོ་ཁམས་ཕྱོགས་སུ་རྒྱལ་ཁྲིམས་ཚུལ་བཞིན་གནོན་འདོམས་བྱེད་མཁན་མེད་པས་སྤྱི་དཔོན་གྱིས་ཀྱང་འདི་ནས་ཕར་ཆད་སྐབས་སུ་བབས་པའང་ཟློག་ཐབས་མེད་པ་ཞིག་རེད་འདུག་སྙམ་སྟེ་མཐའ་གཅིག་ཏུ་བཀག་འགོག་བྱས་མེད། མཐའ་གཅིག་ཏུ་མ་བཀག་པར་མ་ཟད་ལྐོག་ཏུ་ཁྲོ་ཐུང་ལ་ཆ་རྐྱེན་ཞིག་བཏོན་ནས། དོན་འདི་རྒྱ་ཚ་ལ་གསང་བ་བྱས་ན་དམག་བྱེད་པར་རྒྱབ་ཕྱོགས་ཡོད་ལུགས་བཤད་པར་ཁྲོ་ཐུང་ལྷག་པར་དགའ་ནས་ཡོངས་སུ་ཁས་བླངས། སྤྱི་དཔོན་གྱིས་ཆ་རྐྱེན་དེ་བཏོན་དགོས་དོན་ནི། རྒྱ་ཚ་འདི་ཕྱི་ནང་གཉིས་ཀའི་ཐོག་ངར་ཆེ་ལ་མགོ་མི་སྒུར་བས་བསྟན་མ་གཞན་ལས་ལྷག་པ་ཞིག་མ་བྱུང་ན་མི་སྡོད་པ་ནི་བཤད་མ་དགོས། ད་སྐབས་སྟག་རོང་བུ་རྟ་ཧྲག་པས་དེ་དང་དོ་མཉམ་པའི་གཏིང་མ་ལོན་པའང་ཁག་པོ་ཡིན་ལ། ཁྲོ་ཐུང་འདི་དྲན་འཕྲུལ་ཚ་བས་ཟིང་ཆའི་སྐབས་དང་བསྟུན་ལག་པ་ཕྱི་ནང་སློག་སྲིད་སྙམ་དུ་ཉེན་ཁ་ཞིག་མཐོང་བས་ཡིན། འོན་ཀྱང་ཁྲོ་ཐུང་དགའ་བ་བྱེད་དོན་ནི་ད་རེས་ཀྱི་བྱས་རྗེས་ཧབ་ཐོབ་རྒྱག་མཁན་ཇེ་ཉུང་དུ་འགྲོ་བ་ངོས་འཛིན་བྱས་པས་ཡིན། ཁྲོ་ཐུང་གི་བསམ་དོན་ནི་ད་ཐེངས་སྤྱི་དཔོན་གྱི་བུ་ཡི་ཤ་ལེན་ཆེད་དུ་སྟག་རོང་ཚང་གིས་དམག་སྣེ་ཁྲིད་ན་གླིང་པ་དམངས་ཀྱིས་ངོས་ལ་བརྩི་བཀུར་བྱེད་ངེས་ཡིན་པ་དང་ངོས་ཀྱི་བུ་རྣམས་ཀྱི་དྲག་རྩལ་དང་སྟག་རོང་དུག་མཚོ་ཁོལ་མ། དགྲ་རྐང་ཧྲག་པའི་སྐད་གྲགས་འཛམ་གླིང་ལ་ཁྱབ་ཐུབ་པ་མ་ཟད། ཕྱིས་གླིང་ཆུང་འབྲིང་རྣམས་ཀྱང་ངོས་ལ་སྐྲག་ནས་མཛུབ་མོ་གང་བསྟན་ཤར་བྱེད་ཆོག་པ་ཞིག་ཡོང་བ་ལག་པའི་མཐིལ་ཡིན་སྙམ་གྱིན་ཡོད། གོང་ལྟར་རྒྱ་ཚ་རྒྱ་ཡུལ་དུ་གཉེན་འཕྲད་བཏང་རྗེས་འགོག་ལ་དམག་དྲངས་པ་དང། ཐོག་མའི་བསམ་དོན་ལྟར་རང་གི་མཐུ་ནུས་དང་བུ་རྒན་པ་རྣམས་ཀྱི་རྩལ་སྟག་རོང་གི་དམག་ཤུགས་བཅས་ལ་བརྟེན་ནས་ཁྲོ་ཐུང་གི་དབང་ཤུགས་ཇེ་ཆེར་ཕྱིན། འོན་ཀྱང་ལོ་ཤས་ལས་མ་སོང་བར་ཧོར་དམག་དང་མོན་གྱི་ཇག་པ་སླེབས་ཏེ་ཁྲོ་ཐུང་གི་དཔའ་སྐད་དང་ཡང་རིམ་བཞིན་ཇེ་ཆུང་དུ་གྱུར་པ་རེད་ཟེར། དེ་ལྟར་གླིང་གི་རྒན་རབས་ཚོས་ཐོག་མར་ཁྲ་མོ་གླིང་གི་འབྱུང་ཁུངས་དང་བར་དུ་དཔོན་འགོ་བསྐོ་སྟངས་སེང་བློན་དང་ཁྲོ་ཐུང་སྤྱི་དཔོན་གསུམ་གྱི་སྐབས་སུ་གླིང་དཀར་པོ་དར་རྒྱས་བྱུང་སྟངས་ལོ་ཤས་སྔོན་ཧོར་དང་མོན་གྱིས་འཕྲང་འགེལ་ཇག་བཅོམ་བྱས་སྟངས། གཞན་ཡང་གླིང་དཔའ་ཐུལ་རེ་རེའི་མི་གཤིས་དང་ཁྱད་ཆོས་ཁག་ངོ་སྤྲོད་བྱས་པར་བསམ་འགྲུབ་དང་སེང་སྟག་གཉིས་ཀྱི་བསམ་བློ་གཏོང་ཕྱོགས་གང་ཅིར་ཕན་ཐོགས་ཆེན་པོ་བྱུང་བ་དང། ཁོང་གཉིས་ཀྱིས་གླིང་ཚོ་དྲུག་ཡོངས་ཁྱབ་ཀྱི་རྩལ་འགྲན་གདམ་བསྒྲུགས་ཀྱིས་དཔའ་ཐུལ་དང་དཔོན་འགོ་གདམ་གསེས་བྱེད་སྲོལ་ཡོད་པ་དེར་བསྟོད་བསྔགས་ཡང་ཡང་བྱས། ཇི་ཙམ་གྱིས་བྲེལ་བ་དེ་ཙམ་གྱིས་དུས་ཚོད་འགྲོ་མགྱོགས་པས་ཡུད་ཡུད་ཙམ་ཞིག་གིས་ཟླ་བ་བརྒྱད་དགུ་སོང་ཟིན། འགྲན་རྒྱུགས་ཆེན་མོ་བརྒྱུད་ནས་དཔའ་རྟུལ་དང་དཔོན་མགོ་བསྐོ་གཞག་བྱེད་རྒྱུ་དེ་སྤྱི་དཔོན་གྱིས་ཉིན་མཚན་མེད་པར་གླིང་ཚོ་དྲུག་གི་མགོ་དཔོན་ཁག་དང་དཔའ་རྟུལ་གནད་ཡོད་རེ་རེ་བཞིན་དུ་ཐུག་ནས་གོ་སྐོན་བློ་འགུག་ཡོང་ཐབས་བྱེད་པ་དང། ལྷག་པར་ཁྲོ་ཐུང་སྒེར་དང་སྟག་རོང་གི་དཔོན་བློན་དྲག་རིགས་རྣམས་དང་ཐུག་ནས་གྲོས་མོལ་ཐེངས་མང་བྱས་པ་བརྒྱུད་ལུགས་སྲོལ་དེ་སྔར་ནས་གླིང་ལ་དར་ཡོད་པ་དང་གཅིག་རྩལ་འགྲན་བྱེད་རྒྱུ་ཁས་མ་བླངས་ན་སྡར་མའི་ཝ་རྟགས་བསྟན་པར་བརྩི་ཉེན་ཡོད་པ་དང་གཉིས། དཔའ་རྟུལ་དང་དཔོན་གནས་ཀྱི་རིམ་པ་བཀོད་སྒྲིག་བྱས་ནས་ལོ་ཉི་ཤུ་རྩ་ལྷག་ཕྱིན་ཟིན་པས་དཔོན་མགོ་ཁག་ཅིག་འདས་གྲོངས་སོང་བའི་གདན་ཐོབ་སྟོང་པ་མང་པོ་ལྷག་ཡོད་པ་དང་གསུམ། གླིང་པ་དམངས་ཀྱིས་ཀྱང་སྤྱི་ཚོགས་ཟང་ཟིང་དང་ལུང་པ་ཇག་རྐུན་གྱིས་གང་བའི་སྐབས་འདིར་སེམས་བཟང་ཡ་རབས་ཀྱི་ཕོ་ངར་མ་རྣམས་དགོས་མཁོ་ཡོད་པར་མཐོང་བ་དང་བཞི། ད་རེས་སེང་བློན་གྱིས་ཀྱང་གླིང་གི་རྒྱལ་པོ་ཡིན་པའི་མིང་ཐོག་ནས་ཤོད་ཀྱི་ཡོད་ཅེས་རྒྱབ་སྐྱོར་བྱས་པ་དང་ལྔ་བཅས་ལས། འདོད་མི་མོས་མཁན་ཚོས་ཀྱང་རྒྱུ་མཚན་འདང་ངེས་ཤིག་བཤད་རྒྱུ་མ་རྙེད་པར་མཐར་མོས་མཐུན་མི་བྱེད་ཀ་མེད་དུ་གྱུར། ལྡོང་ཆོས་འཕེན་ནག་པོ་ནས་བརྩིས་ན་ད་ཐེངས་ཀྱི་འགོ་དཔོན་དང་དཔའ་རྟུལ་བཀོད་སྒྲིག་བྱེད་པ་ལ་འགྲན་རྒྱུག་ཆེན་མོ་དེ་ཐེངས་དྲུག་པ་ཡིན། སྤྱིར་བཏང་གནད་དོན་འདི་ཡི་ཐད་གླིང་སྟོད་སྨད་བར་གསུམ་དང་ཆེ་འབྲིང་ཆུང་གསུམ་སོ་སོའི་ནང་ཁུལ་གྱི་དཔོན་མགོ་ཁག་ཐེངས་མང་འཛོམས་ནས་གྲོས་བསྡུར་ཐེངས་མང་བྱས་པ་དང། ཁྱད་པར་ཁྲོ་ཐུང་གིས་ཆེ་རྒྱུད་སྟག་རོང་གི་དཔོན་བློན་རྣམས་བསྡུས་ནས་ཅི་དགའ་གང་ལེགས་ཀྱི་གྲོས་བྱས་པ་མ་ཟད། སྐབས་རེར་མཐུན་ཕྱོགས་ཀྱི་སྡེ་ཤོག་གཞན་དང་མཉམ་དུའང་གྲོས་མོལ་རབ་དང་རིམ་པ་ཞིག་བྱས། ཁྲོ་ཐུང་ལ་མཚོན་ན་སྒེར་གྱི་དབང་གྲགས་དང་མདུན་ལམ་ལ་གནོད་སྐྱོན་འབྱུང་དོགས་ཀྱིས་བཀག་ཐབས་གང་ཡོང་བྱས་ཀྱང་ཐབས་ཤེས་ཡག་པོ་ཞིག་རྙེད་མ་ཐུབ། ད་རེས་ཀྱི་འགྲན་རྒྱུག་ཆེན་མོ་འདི་ནི་རྒྱུན་ལྡན་དང་མི་འདྲ་བར་བསམ་འགྲུབ་སོགས་ལ་གདན་ཐོབ་སྤྲོད་ཆེད་ཡིན་པར་ཤེས་ཀྱི་ཡོད་ཀྱང་དེ་ལྟར་བྱས་པའི་དམིགས་ཡུལ་ནི་གླིང་སྤྱི་དོན་ལས་སྤྱི་དཔོན་སྒེར་དོན་མིན་པའང་ཚང་མས་ཤེས་ཀྱི་ཡོད་པས་མཐའ་གཅིག་ཏུ་ཁྲོ་ཐུང་གི་རྒྱབ་ལ་ལངས་མཁན་མ་བྱུང། ཐ་ན་རང་གི་བུ་རྣམས་ཀྱིས་ཀྱང། ཁོང་ཚོ་ལ་ཆ་རྐྱེན་གང་ཡང་མེད་པར་ལམ་སང་དཔའ་རྟུལ་གྱི་གདན་ཐོབ་སྤྲོད་པར་མོས་མཐུན་མེད་ཀྱང། ལུགས་མཐུན་གྱི་དྲག་རྩལ་འགྲན་ནས་འོས་འཚམ་གྱི་གདན་ཐོབ་སྤྲོད་པར་དགའ་བསུ་ཞུ་རྒྱུ་ལས། དེར་ངོ་རྒོལ་བྱས་ཚེ་སྟག་རོང་དུག་མཚོ་ཁོལ་མའི་ཞབས་འདྲེན་རེད། ཅེས་བཤད།

ཁོང་ད་སྐབས་གླིང་གི་མི་ཁོངས་མིན་པར་ཡུལ་ཁམས་ཆེན་པོ་ཞིག་གི་རྒྱལ་པོ་ཡིན་པ་དང། གལ་སྲིད་གླིང་དང་མཉམ་འབྲེལ་བྱས་པའི་དབང་དུ་བཏང་ཡང་གླིང་གི་རྒྱལ་པོ་དང་ཐོབ་ཐང་འདྲ་མཉམ་གྱི་དགོས་འདུན་འདོན་པ་ལས་གླིང་པ་སྤྱི་མཚུངས་འགྲན་རྩོད་ཀྱི་ནང་དུ་ཞུགས་ཀྱི་མ་རེད་ཟེར་བ་སོགས་ལབ་གླེང་སྣ་ཚོགས་བྱུང། འབྲུ་གླིང་ཆིག་སྒྲིལ་རྗེས་ཀྱང། འབྲུ་རྗེ་ལ་དཔའ་རྟུལ་ནང་གི་ཡང་རྟུལ་ལམ་ཞེ་རྟུལ་གྱི་གནས་རིམ་ཐོག་འབྲུ་རོང་པོ་གཉིས་ཀྱི་ཁ་འཛིན་རང་འཇགས་བྱེད་རྒྱུའི་ནང་མོལ་རོབ་ཙམ་ཡོད་ཀྱང་སྤྱི་དཔོན་གྱིས་སླར་ཡང་བང་ཆེན་བཏང་ནས་འབྲུ་རྗེ་ལ་ཡོངས་བསྒྲགས་བཀའ་འདྲི་ཞུས་པའི་ལན་དུ། འབྲུ་གླིང་ཟླ་སྒྲིལ་རྗེས་རྒྱལ་པོ་གླིང་གིས་བྱེད་རྒྱུ་ལས་རྒྱལ་པོ་མང་ན་རྒྱལ་སྲིད་འཁྱོག་ཉེན་ཆེ་བས་ངོས་རང་གླིང་པ་སྤྱི་མཚུངས་འགྲན་རྩོད་ནང་དུ་ཞུགས་ནས་རང་ལ་འོས་འཚམ་གྱི་གདན་ཐོབ་ཅིག་རྩོད་ལེན་བྱེད་རྒྱུ་ཡིན་ཞེས་བཤད་སྟབས། གླིང་པ་ཚང་མས། དེས་ན་མི་འགྲིག་རྒྱུ་མི་འདུག་ཅེས་དགའ་ཚོར་ཆེན་པོས་འགྲོ་རྒྱས་ལ་བསྟོད་བསྔགས་དང་རྗེས་སུ་ཡི་རང་བྱས། གླིང་གི་འགོ་དཔོན་ཁག་དང་གནད་ཡོད་ཚང་མས་མོས་མཐུན་བྱས་རྗེས་གླིང་ཚོ་དྲུག་རྗེས་འཛོམས་མ་དགོས་པར་དཔོན་འགོ་ཧྲག་བསྡུས་ཤིག་ཚོགས་ནས་ཟླ་བ་རྗེས་མའི་གཟའ་སྐར་བཟང་བ་ཞིག་ལ་སྐབས་དྲུག་པའི་འགྲན་རྒྱུགས་ཆེན་མོ་ཚུགས་རྒྱུ་ཐག་བཅད། གནས་ཚུལ་དེ་གླིང་ཚོ་དྲུག་ལྷ་སྡེ་དཀར་པོའི་རྒན་མགོ་སེ་ནས་ཆུང་རྟིང་དམར་ཡན་གྱི་རྣ་ལམ་དུ་གྲགས་ཚོད་ཆེན་པོ་བྱུང་ནས་ཕོ་ང་ཡིན་བསམ་པའི་དཔའ་བོ་རྣམས་དགའ་བས་མྱོས་ཤིང། གདེང་ཚོད་དེ་ཙམ་མེད་མཁན་དང་སྡར་མ་རྣམས་ཡིད་ལྷག་པར་དུ་ཞུམ་ནས་ཅང་མི་སྨྲ་བར་གནས། གླིང་སྤྱི་ཡི་ངོས་ནས་རྩེད་ར་སྐྲུན་རྒྱུ་དང་གཟུ་དཔང་བསྐོ་རྒྱུ། རྩལ་གྱི་རྣམ་གྲངས་ཇི་ཙམ་འགྲན་རྒྱུ་དང་ཇི་ལྟར་འགྲན་རྒྱུ་སོགས་གྲ་སྒྲིག་དང་གཏན་འཁེལ་དགོས་པ་མང་པོས་བྲེལ་འཚུབ་ཧ་ཅང་ཆེ། མཐར་ཉིན་གྲངས་བདུན་རིང་དྲག་རྩལ་རྣམ་གྲངས་ཉེར་ལྔ་ཙམ་དང་བླ་སྨན་རྩིས་གསུམ། མགར་ཚེམ་བྲིས་གསུམ། རྒྱུ་བཤིག་རོལ་མོ་གསུམ། ཚོན་རྩི་རིགས་གསུམ་གྱི་ཞི་བའི་རྩལ་སྣ་བཅུ་གཉིས་ཐོག་རྒྱལ་སྲིད་སྐྱོང་བའི་ཐབས་དམག་གི་ཇུས། རིག་རྩལ་ཁེད་དང་ལྡེའུ་བཅས་བསྡོམས་པས་ཁྱོན་རྣམ་གྲངས་སོ་དགུའི་ཐོག་འགྲན་བསྡུར་བྱེད་རྒྱུ་གཏན་འཁེལ་བྱས། འགྲན་བསྡུར་ནང་ཞུགས་འདོད་ཡོད་པའི་སྒེར་སོ་སོའི་ངོས་ནས་ཀྱང་མི་ཤེས་པ་ལ་གསར་སྦྱོང་དང་ཤེས་པ་ལ་བསྐྱར་སྦྱོང། ཞན་ཆ་ཡོད་ན་གསབ་སྦྱོང། མཚོན་ཆ་ལ་སོ་ཕྱུང་བ་དང་ངར་བླུད་པ་སོགས་གྲ་སྒྲིག་གིས་བྲེལ་ཞིང་གླིང་པ་དམངས་དང་ཉེ་འཁོར་གྱི་རྒྱལ་ཕྲན་རྫོང་ཁག་རྣམས་ནས་དེ་ཉིན་གྱི་ལྟད་མོ་མཐོང་བར་སྒུག་ནས་ཉི་མ་ལོ་ལས་རིང་བའི་སྣང་བ་འཆར། རྣམ་པ་ལྷན་རྒྱས། དེ་རིང་གི་ལེ་ཚན་ཞུ་མཚམས་འདིར་བཞག་རྒྱུ་ཡིན་ཁྱེད་རྣམ་པས་མུ་མཐུད་དེ་གླིང་གི་རྩལ་འགྲན་ཆེན་མོ་འགྲན་རྒྱུགས་ཆེན་མོ་དེ་ཇི་ལྟར་སྤེལ་བའི་སྐོར་ནས་ཤེས་འདོད་ཡོད་ཚེ་ལེའུ་རྗེས་མ་ལ་གསན་རྒྱུ་མ་བརྗེད་པ་གནང་རོགས་བཀའ་དྲིན་ཆེ།